རྟོགས་པ་ཡིན་པ་དང་རྩོལ་སྒྲ་ལ་བློ་ཁ་ཕྱོགས་པའི་སྒོ་ནས་རྟག་འཛིན་གྱི་སྒྲོ་འདོགས་ཆོད་པས་ཅེས་ཟེར་ན་ཁྱབ་པ་མ་བྱུང་ལབ་པ་ཡིན་མི་སྲིད། རབ་ཨ། འོག་ཏུ་ཁྱབ་པ་མེད་ཅེས་བཅད་ཤེས་ལ་ཚད་མ་སྔ་མས་རྟོགས་ཟིན་གྱི་དོན་ལ་འཇུག་པ་དགོས་ཀྱི་སྒྲོ་འདོགས་བཅད་ཟིན་གྱི་དོན་ལ་འཇུག་པ་ཙམ་གྱིས་མི་ཆོག་གོ། རང་ལུགས་ལ་ད་ཞེ་ན་ཁུ། དེ་རྩོལ་སྒྲ་མི་རྟག་པ་རྟོགས་པའི་རྗེས་དཔག་ཚད་མ་སྟེའོ། དེ་རང་རེས་ཤ་ཆེ་བར་ཚད་མ་སྔ་མས་རྟོགས་ཟིན་པ་ཁོ་ཡང་བསྐྱར་རྟོགས་པ་བྱེད་མཁན་རེད་རྟོགས་ཟིན་གྱི་དོན་ལ་འཇུག་པ་ཡང་འཇུག

སོ་སོའི་ཚད་མ་དེ་ག་ར་བློ་ཁ་ཕྱོགས་རྩོལ་སྒྲ་བློ་ཁ་ཕྱོགས་རེད་པ་ག་གི་རྟགས་ཀྱིས་རྩོལ་བྱུང་གི་རྟགས་ཀྱིས་རྩོལ་སྒྲ་མི་རྟག་པ་སྒྲུབ་པར་བྱེད་པའི་ཕྱོགས་ཆོས་རྟོགས་པའི་ཚད་མ་ཞིག་གིས་རྩོལ་སྒྲ་བློ་ཁ་མ་ཕྱོགས་རང་ཕྱོགས་རེད་དེ་ཕྱོགས་དགོས་རེད་པ་ཕྱོགས་པ་ཡིན་པ་ལྟ་རྩོལ་བྱུང་དེ་རྩོལ་སྒྲ་ཡིན། ཆོས་ཡིན་ཁྱད་ཆོས་ཡིན་པ་རྟོགས་པའི་ཕྱིར་རྟོགས་པ་ཡིན་པ་ལྟ་ཕྱོགས་ཀྱི་ཆོས་སུ་རྟོགས་པ་རེད་མ་རེད་གོ།

དེ་འདི་ཁྱད་གཞི་ཁྱད་ཆོས་སུ་འདོ་ལོག་མ་བྱུང་གར་གར་ཁྱད་གཞི་མི་བྱུང་རྩོལ་སྒྲ་དང་རྟག་སྟོང་གཉིས་པོ་དེ་རྩོལ་སྒྲ་དང་མི་རྟག་པ་གཉིས་པོ་དེ་ད་དེ་རེ་སྒྲ་མི་རྟག་པ་རྟོགས་པ་ལ་སྒྲ་ཁྱད་གཞི་མི་རྟག་པ་ཁྱད་ཆོས་གཉིས་པོ་རྟོགས་དགོས་རེད་དེ་རྟོགས་ན་སུས་རྟོགས་ན་རྟོགས་དེ་དེ་སྒྲ་མི་རྟག་པ་ད་ད་ག་རེ་ད་རིགས་པ་གང་གར་འགྲོ་རྒྱུ་རིགས་པ་འགྲོ་རྒྱུ་རེ་ཁྱེད་ད་ར་བ་འོ་ཐུག་སོ་དེ་འདྲ་མི་འདུག་ཟེ་ལབ་ད་དེ་འདྲ་གསུང་གི་རེད་པ་ད་དེ་འདྲ་གསུང་གི་རེད་ཡ་ཁྱེར་རོ་ཟེ་འདུག་པས་འདི་བར་དུ་གཅིག་རེ་ད་འདི་གར་བཏང་གི་རེ་ཟེ་འདི་བར་དུ་ལ་གར་བཏང་གི་ཟེ་ན